འཛམ་གླིང་གི་ས་ཕྱོགས་གང་ས་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ད་རིང་གི་ལས་རིམ་གཙོ་སྐྱོང་པ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་དང་པོ་ཚེས་ཉི་ཤུ་རྩ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གསུམ་པ་ཚེས་བཅོ་བརྒྱད། གཟའ་སྤེན་པའི་གི་ལས་རིམ་ཁག་རྣམ་པ་ཚོ་ལ་གོ་དགོས་ཡིན། དེ་ནས་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་ཡོང་བ་ལ་ནང་སེམས་གཅིག་གི་བྱམས་བརྩེ་དགོས་པ་སྐོར་བཀའ་བསྩལ་ཡོད་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གི་གནས་ཚུལ་ལ། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པའི་ལས་ཉིན་གསུམ་པའི་སྐབས། སྔོན་རྩིས་ཐོག་སྤྱི་ཡོངས་བགྲོ་གླེང་གནང་བའི་དོན་གནད་ཁག་ལ། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དུ་བོད་གཅིག་གི་ཁོར་ཡུག་གཞིས་སྤེལ་གྱི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་འགོད་དགོས་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གྱི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་ཡོང་བ་ལ་ནང་སེམས་གཅིག་གི་བྱམས་བརྩེ་དགོས་པ་སྐོར་བཞུགས་སྒར་ཕོ་བྲང་དུ་མི་མང་མཇལ་ཁ་ཡི་སྐབས་སུ་བཀའ་སློབ་སྩལ་ཡོད་པའི་གནས་ཚུལ་ཐོན་གི། དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་གསུམ་པ་ཚེས་བཅུ་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། རྒྱ་བལ་འབྲུག་གསུམ་དང་ཕྱི་རྒྱལ་ཡུལ་གྲུ་ཁག་ཅིག་ནས་ཕེབས་པའི་གི་དད་ལྡན་པ་ཁག་ཅིག་ལ་མཇལ་ཁ་བསྩལ་པའི་སྐབས། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནང་སེམས་གཅིག་གི་ཞི་བདེ་སྒྲུབ་ཐབས་སྐོར་ལ་ལམ་སྟོན་བཀའ་སློབ་བསྩལ་པའི་སྐབས། འཛམ་གླིང་ཞི་བདེ་ཡོང་བ་ལ་ནང་སེམས་གཅིག་གི་ཞི་བདེ་དགོས་པ་སྐོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་འདི་ལྟར་གནང་ཡོད་པ་རེད། ཨ་ནི་ང་རང་ཚང་མ་ལོག་གི་འཛམ་གླིང་ཞི་བདེ་ཞི་བདེ་ཟེར་གི་ཡོད་རེད་ཞི་བདེ་ཡོང་ཡག་དེ་སེམས་ཀྱི་ནང་ལོག་ལ་བྱམས་བརྩེ་ཡོད་ན་ཞི་བདེ་ཡོང་གི་རེད་སེམས་ཀྱི་ནང་ལོག་ལ་ང་རྒྱལ་དང་ཕྲག་དོག་དང་ཁོང་ཁྲོ་བྱས་ཡོད་པ་ཡིན་ན་ཞི་བདེ་ཡོང་ཡག་ཁག་པོ་རེད་བྱས་ཙང་ཀ་འཛམ་གླིང་ཞི་བདེ་ཟེར་འཛམ་གླིང་ཞི་བདེ་ཡོང་ཤོག་ཟེར་སྐད་རྒྱག་གི་ཡོད་རེད་སྔོན་ལ་ཞི་བདེ་སེམས་ཀྱི་ནང་ལོག་ལ་ཡ་བྱམས་བརྩེ་ཡག་པོ་བོ་ཅིག་སྤེལ་ཐུབ་ན་ཨ་ནི་སེམས་ཀྱི་ཞི་བདེ་ཡོང་གི་རེད་ཨ་ནི་རང་ཉིད་གང་དུ་གནས་པའི་ས་ལོག་ས་ཕྱོགས་ལ་ཡ་གཅིག་རང་བཞིན་ཁོར་ཡུག་ལ་ཡ་ཞི་བདེ་ཡོང་ཐུབ་ཡག་གཅིག་གི་ཆ་དེ་འདྲ་ཡིན་དུས་ཨེ་ནི་དེར་སྐྱེ་སའི་དུས་ཚོད་དེ་ད་ཅིག་གི་སེམས་ཁམས་རིག་པ་དེ་དགོས་འདུག་སེམས་ཀྱི་ཞི་བདེ་ག་འདྲ་སྒྲུབ་དགོས་ཡོད་མེད་ཁོང་ཁྲོའི་ཉེས་དམིགས་ང་རྒྱལ་གྱི་ཉེས་དམིགས་ཕྲག་དོག་གི་ཉེས་དམིགས་དེ་དེ་མ་བསམ་བློ་བཏང་ནས་ཨེ་ནི་སེམས་ཀྱི་ཞི་བདེ་ཀུན་ལ་བརྩེ་བ་ཆེ་ཡང་དེ་དག་ཀུན་ལ་ཕན་སེམས་ཆེ། དེ་འདྲས་ཀྱི་ད་བསླབ་བྱ་བཟང་པོ་འདི་འཛམ་བུ་གླིང་འདིའི་སྒང་ལ་དོ་སྣང་ཇེ་ཆེ་ཇེ་ཆེ་ལ་འགྲོ་བསྡད་ཀྱི་འདུག་པ་ཡག་པོ་ཞིག་འདུག།
དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་སྔ་རྒྱ་ནག་ནང་ནང་པ་སངས་རྒྱས་པའི་གི་ཆོས་དེ་རྒྱ་ཆེན་དར་ཡང་བར་སྐབས་ཤིག་ནས་ཉམས་ཆག་འགྲོ་ཡོད་པ་དང་ལྷག་པར་དུ་དེང་སྐབས་རྒྱ་ནག་ནང་ལ་ནང་པའི་གི་ཆོས་ལ་དོ་སྣང་བྱེད་མཁན་དེ་ཇེ་མང་དུ་འགྲོ་བཞིན་པ་སོགས་ཀྱི་སྐོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་འདི་ལྟར་གནང་ཡོད་པ་རེད། རྒྱ་ནག་ཆ་བཞག་ན་ནང་པའི་ཆོས་སྔ་མོ་ཞེ་པོ་དར་ཞིག་རེད་ད་བར་སྐབས་བེད་ཀ་ལ་མེད་པ་ཉམས་བསྡད་ཡོད་རེད་ད་དེ་རིང་ཁ་སང་རྒྱ་ནག་ནང་ནས་ནང་པའི་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བ་དེ་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ད་གནས་རེད་ད་ནུབ་ཕྱོགས་རྒྱལ་ཁབ་དེ་ཚོའི་གྲས་དེ་སྔ་སངས་རྒྱས་ཀྱི་ཆོས་འབྲེལ་བ་གང་ཡོད་མ་རེད་ཨེ་ད་ད་དེ་རིང་ཁ་སང་ཅིག་སེམས་ཁམས་རིག་པ་དང་ཅིག་དེ་འདྲས་ཀྱི་ཐོག་ལ་ཨེ་ནས། ནུབ་ཕྱོགས་ཀྱི་ཤེས་ཡོན་ཅན་དེ་འདྲས་ཀྱིས་ཨེ་ནི་ནང་པའི་ཆོས་ཀྱི་ནང་ལོགས་ནས་སེམས་ཁམས་རིག་པའི་སྐོར་གསུངས་བཞག་པ་དེ་ཚོའི་གྲས་ལ་ཨེ་ནི་དོ་སྣང་གསར་པ་བྱས་བྱས་ཅིག་ང་དེ་བ་ཐུག་ག་ཡོང་མཁན་རྒྱག་ཐུག་འདུག་ཅིག་དངོས་གནས་དྲང་གནས་ཀྱི་ང་ཚོའི་སེམས་ཀྱི་འགྲོ་སྟངས་ག་འདྲས་ཡིན་པ་ཞི་བདེ་ཞི་བདེ་ཟེར་དེ་སེམས་ཀྱི་ཐོག་ནས་སྒྲུབ་དགོས་ཀྱི་ཡོད་པ་ཡིན་དུས་ས་གནས་དེ་འདྲས་ཀྱི་ད་དོ་སྣང། གསར་པ་ཞིག་ཡང་སླེབས་བྱས་ཞེ་དྲག་ཡག་པོ་འདུག། མཐའ་མཇུག་ཏུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་གནས་སྟངས་གཅིག་གི་ཆ་ནས་བཙན་བྱོལ་བའི་གི་ཐོག་ལ་ཆགས་ཡོད་ན་ཡང། བོད་ཤར་ནུབ་ཚང་མ་ལོགས་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་གི་ལྟ་གྲུབ་སྤྱི་དང་ལྷག་པར་དུ་སེམས་ཁམས་རིག་པའི་སྐོར་དོ་སྣང་གསར་པ་ཞིག་ཡོང་གི་ཡོད་པ་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཁོང་ངོས་ནས་འགྲོ་བའི་ཞབས་འདེགས་དང་སངས་རྒྱས་བཅོམ་ལྡན་འདས་ཀྱི་གི་བསྟན་པའི་ཞབས་འདེགས་ཡིན་པའི་སྐོར་བཀའ་སློབ་འདི་ལྟར་གནང་ཡོད་པ་རེད། བྱས་ཙང་ང་རང་ཚོ་ད་གནས་སྟངས་དེ་བཙན་བྱོལ་བ་བྱས་གནས་བསྡད་ཡོད་རེད་དེ་ཡིན་ནའི་གང་ལྟར་བོད་ཤར་ནུབ་ལྷོ་བྱང་ཚང་མ་ལོགས་ལ་ཡ་སངས་རྒྱས་བཅོམ་ལྡན་འདས་ཀྱི་ཅིག་ལྟ་གྲུབ་སྤྱི་དང་ལྷག་པར་ཨི་ནི་སེམས་ཁམས་རིག་པའི་སྐོར་ལ་དོ་སྣང་གསར་པ་སླེབས་བསྡད་ཡ་ཅིག་ཡོང་གི་ཡོད་རེད་ད་དེ་ང་རའི་ངོས་ནས་ཆ་བཞག་ན་དངོས་གནས་དྲང་གནས་ཀྱི་འགྲོ་བ་མིའི་ཞབས་འདེགས་ཡིན་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པའི་ཞབས་འདེགས་ཡིན། ཨེ་ནས་ཨ་ད་བར་དུ་འདུག་སེ་བྱས་པ་རེད་ད་ད་དུང་སླད་ཀྱང་ལོ་སྐོར་གཅིག་གི་རིང་ལ་ངས་ཞབས་འདེགས་དེ་སྒྲུབ་ཐུབ་ཀྱི་རེད། ཡང་དགའ་ལྡན་ཕོ་བྲང་ཡི་དྲ་རྒྱ་ཐོག་ལ་གནས་ཚུལ་སྤེལ་བར་གཞིགས་ན། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་ཡི་ནང་སྤྱི་ཟླ་བཞི་པ་ཚེས་ལྔ་ཉིན་རྡ་ས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མ་སུ་རི་གཏན་སློབ་དང་བོད་ཁྱིམ་གྱི་དགེ་སློབ་དང་སློབ་ཕྲུག་ཟུར་པ། པན་ཆ་མ་རི་གཏན་སློབ་དང་ལག་ཤེས་བཟོ་གྲྭ་གཉིས་ཀྱི་གི་དགེ་སློབ་ཟུར་པ་བཅས་ནས་བརྟན་བཞུགས་བསྟར་འབུལ་འབུལ་རྒྱུ་ཡིན་པའི་གནས་ཚུལ་ཐོན་འདུག་ལྷ་ས་དང་གཞིས་ཀ་རྩེ་ཁུལ་དུ་ཆམ་རིམས་ཤིག་ཁྱབ་གདལ་ཤུགས་ཆེན་འགྲོ་བཞིན་པའི་གནས་ཚུལ་ཐོན་འདུག་དེ་ཡང་སྤྱི་ཟླ་གཉིས་པ་གི་ཟླ་མཇུག་ནས་བཟུང་རྒྱ་ནག་གི་ཤིན་ཡང་གྲོང་ཁྱེར་གཙོས་པའི་རྒྱ་ནག་གི་གྲོང་ཁྱེར་ཁག་ཅིག་གི་ནང་ཕུ་ལུང་རྩ་ཟེར་པའི་ཆམ་རིམས་ཤིག་ཁྱབ་གདལ་ཤུགས་ཆེན་འགྲོ་བཞིན་པ་ལྟར། ད་ལྟ་ཡི་ཆར་བོད་ནང་གི་ལྷ་ས་དང་གཞིས་ཀ་རྩེ་གཙོས་པའི་གི་ས་ཁུལ་ཁག་ཅིག་གི་ནང་ཆམ་རིམས་དེ་ཁྱབ་གདལ་འགྲོ་བཞིན་པ་སྐོར་བོད་ནས་གི་འབྲེལ་ཡོད་མི་སྣ་ཞིག་གིས་ངོ་སྤྲོད་གནང་ཡོད་པ་རེད། གོང་བརྗོད་ཀྱི་འབྲེལ་ཡོད་མི་སྣ་དག་གིས་ཆམ་རིམས་དེ་ཏོག་དབྱིབས་ནད་ཡམས་ལས་ཤུགས་ཆེ་བ་ཡོད་པ་དང་བྱིས་པ་དང་ལོ་ན་རྒན་པ་ཚོ་ལ་ཁྱབ་གདལ་འགྲོ་རྒྱུ་དེ་ཤུགས་ཆེ་བ་ཡོད་ན་ཡང་ལྷ་ས་ཁུལ་དུ་སློབ་གྲྭ་ཁག་སྔར་བཞིན་གྱི་ཚོགས་བཞིན་པ་དང་འགྲོ་བསྐྱོད་སོགས་རྒྱུན་ལྡན་ལྟར་ཡིན་པ་སྐོར་ངོ་སྤྲོད་གནང་གི་ཡོད་པ་རེད། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་རང་སྐྱོང་ལྗོངས་སྨན་ཁང་དང་ལྷ་ས་གྲོང་ཁྱེར་མི་དམངས་སྨན་ཁང་བཅས་ལ་ཁ་པར་གྱི་བརྒྱུད་ནས་འབྲེལ་བ་བྱས་ཡོད་ཀྱང་ལན་འདེབས་གང་ཡང་གནང་མེད་པ་རེད། ན་ཚ་དེ་ཡི་གི་ནད་རྟགས་ནི་ཚ་བ་འཕར་བ་དང་རུས་པ་དང་ཚིགས་ཐོག་ན་བ་སོགས་ཀྱི་གི་ནད་རྟགས་ཡོང་གི་ཡོད་པ་རེད། ད་ལྟ་ཡི་ཆ་ལ་ལྷ་ས་ཁུལ་དུ་མི་ག་ཚོད་ལ་ན་ཚ་དེ་བྱུང་ཡོད་མེད་ཀྱི་སྐོར་ལ་གསལ་བཤད་གང་ཡང་མེད་པ་རེད། ད་ལྟ་ཡུ་རོབ་ཀྱི་རྒྱལ་ཁབ་ཇེ་ནི་ཝའི་ནང་ལ་ཚོགས་བཞིན་པའི་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཁང་གི་ཚོགས་ཐེངས་ལྔ་བཅུ་ང་གཉིས་པའི་ཐོག་ཡུ་རོབ་ནང་གི་རྒྱལ་སྤྱི་ཡི་བོད་དོན་ལས་འགུལ་ཁང་གི་སྐུ་ཚབ་ཝིན་སེན་ཏི་མེ་ཏིན་མཆོག་གིས་སྤྱི་བསྒྲགས་གཉིས་སྤེལ་ཡོད་པའི་ནང་རྒྱ་ནག་གཞུང་གིས་བོད་ནང་ལ་མུ་མཐུད་ནས་ཀྱི་མནར་གཅོད་གཏོང་བཞིན་པ་དང་བོད་ཀྱི་གི་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་གཏོང་བཞིན་པ་སོགས་ཀྱི་སྐོར་གསུངས་ཡོད་པ་རེད། དེ་ཡང་ཁ་སང་རྒྱལ་སྤྱི་ཡི་བོད་དོན་ལས་འགུལ་ཁང་གི་གནས་ཚུལ་སྤེལ་བར་གཞིགས་ན། ཡུ་རོབ་ཁུལ་གྱི་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་སྐུ་ཞབས Vincent Metten མཆོག་གིས་ཧེལ་སིན་ཀི་རྒྱལ་སྤྱི་ཡི་འགྲོ་བ་མི་ཡི་ཐོབ་ཐང་ཐེབས་རྩ་ཁང་གི་སྐུ་ཚབ་བྱས་ནས་སྤྱི་བསྒྲགས་གཉིས་སྤེལ་ཡོད་པའི་དེའི་ནང་ནས་དང་པོ་དེ། མནར་གཅོད་དང་གདུག་རྩུབ་ཅན། དེ་བཞིན་མི་སྤྱོད་ལས་འདས་པའི་གི་ཉེས་ཆད་དང། དམའ་འབེབས་ཀྱི་སྤྱོད་ཚུལ་སོགས་ལ་ཞིབ་འཇུག་བྱེད་མཁན་རྒྱལ་སྤྱི་ཡི་དམིགས་བསལ་རྟོག་ཞིབ་སྐུ་ཚབ་ལྕམ་ཨེ་ལེ་སི་གི་མཉམ་དུ་གྲོས་བསྡུར་གནང་པའི་སྐབས། ཁོང་གིས་བོད་ཀྱི་གི་ཚོང་པ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་རྒྱ་ནག་གཞུང་གི་བཙོན་འཇུག་དོ་དམ་ཡི་འོག་གནས་བཞིན་པ་དང། ཁོང་རྒྱ་ནག་གཞུང་གི་བཙོན་ཁང་ནང་གདུག་རྩུབ་མནར་གཅོད་ཚད་མེད་མྱངས་ཡོད་པ་སོགས་ཀྱི་སྐོར་གསུངས་ཡོད་པ་མ་ཟད་ཁོང་ལ་མིང་ཅན་འདྲ་མིན་ཞིག་གི་འོག་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་དང་ཁོང་གི་བདེ་དོན་ཡི་ཐོག་བློ་འཚབ་ཆེན་པོ་ཡོད་ལུགས་གསུངས་ཡོད་པ་རེད། ཡང་བོད་ནང་ལ་གང་བྱུང་གི་འཛིན་བཟུང་དང། བཙོན་ཁང་ནང་ལ་མནར་གཅོད་ཚད་མེད་བཏང་ནས་ཀྱི་འདས་གྲོངས་བཏང་བ་དང་དཔེར་ན་ལོ་ན་བཅོ་དགུ་སོན་པའི་ཀྱི་དགེ་འདུན་པ་བསྟན་འཛིན་ཉི་མ་ལགས་དང་ལོ་ན་ལྔ་བཅུ་ང་གཅིག་སོན་པའི་ཀྱི་གནས་བཤད་པ་དཀོན་མཆོག་སྦྱིན་པ་ལགས་སོགས་པའི་ཀྱི་བོད་པ་མང་པོ་ཞིག་བཙོན་ཁང་ནང་ལ་མནར་གཅོད་ཚད་མེད་ཀྱི་འོག་འདས་གྲོངས་འགྲོ་ཡོད་པ་སོགས་ཀྱི་སྐོར་གསལ་བཤད་གནང་ཡོད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཁག་རྒྱ་ཆེར་དར་སྤེལ་ཡོང་བའི་ལ་དམིགས་པའི་གི། ཏཱ་ལའི་བླ་མ་ཡི་གོ་ལ་ཐུགས་རྗེ་ཞེས་པའི་གི། ཚོགས་འདུ་ཞིག་འཛམ་གླིང་གི་འབྲེལ་ཡོད་ཆེད་ལས་མཁས་པ་ཚོ་གིས་ཉིན་ལྔ་ཡི་རིང་ལ་དྲ་རྒྱ་བརྒྱུད་ཚོགས་ཡོད་པ་རེད། ད་རིང་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གོ་ལ་ཐུགས་རྗེ་ཡི་ཚོགས་འདུ་ཉིན་གཉིས་པ་དེ་ཡིན་པ་རེད། ཚོགས་འདུ་ཉིན་གཉིས་པ་ཡི་ཐོག་གསུང་བཤད་གནང་མཁན་གྱི་འབྲེལ་ཡོད་བཞི་ཡོད་པའི་ནང་ནས་དང་པོ་དེ་ནི། ཀེ་ལི་ཧྥོ་ནི་ཡའི་ཏྲེ་ཝི་སི་གཙུག་ལག་སློབ་གྲྭ་ཆེན་མོ་ཡི་ཧྥེ་ལི་པི་གོལ་ཌིན་མཆོག་དང་གཉིས་པ་དེ་ནི་བོད་བརྒྱུད་སངས་རྒྱས་ཆོས་ལུགས་དང། ནུབ་ཕྱོགས་ཀྱི་ཡོ་ག་ཟུང་འབྲེལ་གྱི་སློབ་ཁྲིད་གནང་མཁན། ནུབ་ཕྱོགས་པའི་བུད་མེད་ཐོག་མ་ཡི་གྲས་སིན་ཌི་ལི་ཡིན་པ་དང་གསུམ་པ་དེ་ནི་སངས་རྒྱས་ཆོས་ལུགས་དང་འབྲེལ་བའི་རྩོམ་པ་པོ་དང་ཉམས་ལེན་པ།

བྱམས་བརྩེ་སྒོམ་སྒྲུབ་ཀྱི་ཉམས་ལེན་དང་ཚན་རིག་ཅེས་པ་བརྗོད་གཞི་ཡི་ཐོག་ནས་གསལ་བཤད་དང་ལམ་སྟོན་གནང་ཡོད་པ་རེད། བོད་བརྒྱུད་སངས་རྒྱས་ཆོས་ལུགས་དང་ནུབ་ཕྱོགས་ཀྱི་ཡོ་ག་ཟུང་འབྲེལ་གྱི་སློབ་ཁྲིད་གནང་མཁན་སིན་ཌི་ལི་ལགས་ནི་བོད་བརྒྱུད་ནང་བསྟན་སངས་རྒྱས་ཆོས་ལུགས་དང་ནུབ་ཕྱོགས་ཀྱི་ཡོ་ག་ཟུང་འབྲེལ་ཡི་སློབ་ཁྲིད་གནང་མཁན་གྱི་ནུབ་ཕྱོགས་པའི་བུད་མེད་ཐོག་མ་དེ་ཡིན་ལ་ཁོང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བརྒྱད་ལོ་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་བར་དུ་ཨ་རི་ཡི་ཉུའུ་ཡོག་གྲོང་ཁྱེར་དུ་ཨོམ་ཡོ་ག་ལྟེ་གནས་ཁང་ཞེས་པ་དེ་གསར་འཛུགས་གནང་མཁན་ཞིག་ཡིན་པ་རེད། དེ་ནས་ཀྱང་པ་མེ་ལ་གིས་གཉེན་ཉེ་འབྲེལ་དང་སྤྱི་ཚོགས་སྐྱོང་ཐབས་ཀྱི་གནད་བསྡུས་ཞེས་པའི་གི་དེབ་གཅིག་གི་རྩོམ་པ་པོ་ཡིན་པ་དང་མི་ནག་དང་སངས་རྒྱས་ཆོས་ལུགས་པ་སྟེ། སངས་རྒྱས་ཆོས་ལུགས་ཀྱིས་ང་ཚོར་རིགས་རུས་མཐོ་དམན་མེད་པ་དང་རང་དབང་གི་སློབ་སྟོན་གནང་ཆོག་ཅེས་པའི་གི་དེབ་སོགས་ཀྱི་གི་མཉམ་སྒྲིག་རྩོམ་པ་པོ་ཡིན་པའི་གི་གནས་ཚུལ་ཐོན་གི། ཧོན་ཌུ་རཱས་རྒྱལ་ཁབ་ཀྱིས་ཐའེ་ཝན་དང་ཕྱི་སྲིད་ཀྱི་འབྲེལ་ལམ་བཅད་ཡོད་ན་ཡང། ཐའེ་ཝན་གྱིས་བློ་བརྟན་གཞོམ་མེད་ཀྱི་སྒོ་ནས་ཁྱིམ་མཚེས་རྒྱ་ནག་གི་ཐུབ་ཚོད་ལ་དུས་ནམ་ཡང་མགོ་སྒུར་གྱི་མ་རེད་ཅེས་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་ཝུའུ་ཀྲའོ་ཤིས་ཀྱིས་གསུངས་ཡོད་པའི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་གསུམ་པ་ཚེས་བཅུ་བདུན་ཉིན་རོ་ཏྲ་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། གཟའ་པ་སངས་ཉིན་ཐའེ་ཝན་གྱི་སྲིད་བློན་ཝུའུ་ཀྲའོ་ཤིས་ཀྱིས་མནའ་འབྲེལ་གྱི་རྒྱལ་ཁབ་ཁག་བར་བློ་བརྟན་གཞོམ་མེད་དང་དོན་དམ་གྱི་རྒྱབ་སྐྱོར་བྱེད་བཞིན་པ་དང། དབང་ཡོད་ཀྱི་ཐུབ་ཚོད་གཏོང་མཁན་ཁྱིམ་མཚེས་རྒྱལ་ཁབ་རྒྱ་ནག་ལ་དུས་ནམ་ཡང་མགོ་སྒུར་གི་མ་རེད་ཅེས་གསུངས་ཡོད་པ་རེད། དེ་ཡི་རྒྱུ་རྐྱེན་ནི་ཉེ་ཆར་ཐའེ་ཝན་དང་རྒྱུན་རིང་གི་འབྲེལ་ལམ་གཏིང་ཟབ་ཡོད་པའི་གི་ཧོན་ཌུ་རཱས་ནས་ཐའེ་ཝན་དང་འབྲེལ་བ་བཅད་ནས་གི་རྒྱ་ནག་དང་འབྲེལ་ལམ་གསར་འཛུགས་བྱེད་ཀྱི་ཡོད་པ་རེད། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་རྒྱ་གར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་བཏང་བའི་གི་གནས་ཚུལ་ཞིག་ཉན་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གསུམ་པའི་ཚེས་བཅུ་བདུན་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པའི་ལས་ཉིན་གསུམ་པའི་སྐབས་སྔོན་རྩིས་ཐོག་སྤྱི་ཡོངས་བགྲོ་གླེང་གནང་བའི་དོན་གནད་ཁག་ལ་དཔལ་འབྱོར་བཀའ་བློན་དང་ཚོད་དཔག་འཆར་རྩིས་ཚོགས་ཆུང་གིས་ལན་འདེབས་གསལ་བཤད་སྐབས་དཔལ་འབྱོར་བཀའ་བློན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྐབས་བཅུ་དྲུག་པའི་བཀའ་ཤག་གིས་ལས་ཁུར་དངོས་སུ་ཞུས་པའི་སྐབས། བཙན་བྱོལ་བོད་མིས་གཞིས་ཆགས་སྲ་བརྟན་དང་འབྲེལ་བའི་གདོང་ལེན་བྱེད་དགོས་པའི་དཀའ་ངལ་ཆེན་པོ་གཉིས་ཏེ་གཞིས་ཆགས་ཁག་ནང་ལས་ཀའི་གོ་སྐབས་ཞན་པའི་དབང་གིས་གཞོན་སྐྱེས་གནས་སྡོད་བྱེད་མཁན་ཉུང་དུ་འགྲོ་བཞིན་པའི་དཀའ་ངལ་དང་སྡོད་ཁང་མེད་མཁན་ཚོར་སྡོད་ཁང་གི་དཀའ་ངལ་སེལ་དགོས་པ་བཅས་ཡིན་པས་ད་ལྟའི་བཀའ་ཤག་གི་ངོས་ནས་དཀའ་ངལ་དེ་དག་སེལ་ཐབས་གནང་གི་ཡོད་པ་མ་ཟད་གཞིས་ཆགས་སྲ་བརྟན་གྱི་ལས་གཞི་དེ་རྒྱ་གར་ཤར་ཕྱོགས་སུ་ཡོད་པའི་ཨོ་རི་ས་མངའ་སྡེ་ནས་འགོ་འཛུགས་གནང་འཆར་ཡོད་པ་སོགས་གནང་སོང། ང་ཚོ་འགོ་བཙུགས་ཡས་དེ་ཨོ་རི་ས་ནས་འགོ་བཙུགས་ཀྱི་ཡིན་བྱས་ནས་ཞུ་དགོས་ཡའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་ཉིས་སྟོང་བཅུ་གསུམ་བཅུ་བཞི་ནས་མི་མང་གིས་ཡ། ས་གནས་འགོ་འཛིན་ལས་ཁུངས་བརྒྱུད་ནས་ནང་སྲིད་ལ་ཕུལ་ནས་ནང་སྲིད་ཀྱིས་བདག་པོ་བརྒྱབ་བསྡད་པའི་ཨེ་ཀར་བརྒྱ་དང་སུམ་ཅུ་ཞིག་འདུག་འདི་ཨེ་རི་གི་མཐའ་སྐོར་འདྲ་བོ་ཅིག་བྱས་བྱས། དུ་བྱས་ནས་གཉིས་འཇོག་བཞིན་འདུག་ཁ་སེང་ལྟ་ག་ཕྱིན་པ་ཡིན་ད་འདི་གའི་ཚང་མ་ལོ་ང་ཚོ་གནམ་ནས་མར་པར་བརྒྱབ་བྱས Satellite པར་རྒྱག་དགོས་ཡ་བརྒྱབ་ཚར་བ་ཡིན། མ་གིའི་ས་ཆ་ལ་མར་ཕྱིན་བྱས་ཐིག་ཚད་རྒྱག་དགོས་ཡ་དེ་ཚོ་ཆ་ཚང་བརྒྱབ་ཚར་བ་ཡིན། ཨ་ནི་ས་བགོས་བརྒྱབ་བྱས་ཁང་པ་རྒྱབ་པ་ཡིན་ན་ག་བ་ག་བ་རྒྱབ་དགོས་ཀྱི་འདུག་དེ་ཚོའི་བསམ་བློ་བཏང་ཡོད། ད་ཁ་སེང་ད་ལྟ་ད་ནོར་བུ་གླིང་ག་མཉམ་དུ་ད་ད་རིང་དྲི་བ་སླེབས་པའི་སོང་ཙང་ཞུ་བ་མ་གཏོགས་ཅིག་གིས་ནོར་བུ་གླིང་ག་མཉམ་དུ་ད་ལྟ་དངོས་སུ་སྐད་ཆ་བཀའ་མོལ་ཞུ་ཡས་ཡིན། གལ་སྲིད་ནོར་བུ་གླིང་ག་གི་གཡས་གཡོན་ལ་ཡོད་མཁན་གྱི་བོད་ནས་ཕེབས་བཞག་མཁན་དེ་ཚོ་ཨོ་རི་ས་ལ་མར་སྤོ་བ་ཡིན་ན་ནོར་བུ་གླིང་ག་བཟོ་གྲ་ཡས་སྤོ་ཐུག་གི་རེད་པས་མ་རེད་པས། དེ་བྱས་པ་ཡིན་ན་བཟོ་གྲྭ་ཡང་ཡོད་པ་བྱས་ལས་བྱེད་ཡང་ཡོད་པ་བྱས་ལས་བྱེད་ཚོ་ཡོད་པ་ཡིན་ན་ང་ཚོ་ཁང་པ་བརྒྱབ་ནས་འབུལ་གྱི་རེད་ཨ་ནི་ཁང་ད་ལྟ་ཡིན་པ་ཡིན་པ་ཡིན་ན་ནོར་བུ་གླིང་ག་གཡས་གཡོན་ལ་གླ་ཆ་ནང་ལོགས་ནས་ཁང་གླ་མང་པོ་ཅིག་སྤྲད་བསྡད་དགོས་རེད་པ། ཡང་སྐབས་དེར་དཔལ་འབྱོར་བཀའ་བློན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནང་སྲིད་ལས་ཁུངས་ཀྱིས་གཙོ་འགན་བཞེས་ཏེ་བཙན་བྱོལ་བོད་མིའི་སྡོད་ཁང་མེད་པའི་ཐོ་གཞུང་བསྡུ་བའི་སྐབས་ད་ལྟའི་ཆར་རྡ་རམ་ས་ལའི་སྤྱི་པོའི་ནང་ཁང་པ་མེད་པའི་ཁྱིམ་ཚང་བརྒྱད་བརྒྱ་ཙམ་གྱིས་ཐོ་འགོད་བྱས་ཡོད་པ་མ་ཟད་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་ནོར་བུ་གླིང་གི་གཡས་གཡོན་ལ་ཁྱིམ་ཚང་བརྒྱ་དང་ལྔ་བཅུ་ཙམ་གྱིས་ཐོ་འགོད་བྱས་ཡོད་པ་སོགས་ས་ཁུལ་གཞན་ཁག་ཏུ་ཡང་ཐོ་འགོད་བྱས་པ་ཆ་ཚང་ལ་ནང་སྲིད་ལས་ཁུངས་ནས་སླར་ཡང་དོ་ནན་པོའི་ངང་ཞིབ་འཇུག་བྱས་ཏེ་མཐར་ཐོ་གཞུང་ནང་སླེབས་པ་ཆ་ཚང་ཡོངས་ཁྱབ་གསལ་བསྒྲགས་གནང་རྒྱུ་ཡིན་པ་སོགས་གནང་སོང། དེ་ཚོ་ཚང་མ་ལོ་ཡང་བསྐྱར་ད་ད་ལྟ་རིམ་པ་དེ་ང་ཚོ་ག་བ་སླེབས་ཡོད་ཟེར་ན་ནང་སྲིད་རང་ནས་ས་གནས་ལ་ལས་བྱེད་མར་འགྲོ་བྱས་ཐོ་གཞུང་མཐའ་མ་གཅིག་གཏན་འབེབས་བྱས། འདི་གཏན་འབེབས་བྱས་ཚར་བའི་རྗེས་ལ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཐོ་གཞུང་དེ་ཡོངས་རྫོགས་ང་ཚོ་བཀྲམ་གི་ཡིན། མི་རེ་རེ་རེའི་མིང་དང་བཅས་པ་སུ་སུ་ལ་རག་གི་ཡོད་མེད་དེ་ཚང་མ་བཀྲམ་གི་ཡིན། དེ་ནས་དུས་ཚོད་ངེས་ཅན་ཅིག་བཞག་ནས་དེའི་ནང་ལོགས་ལ། མི་འདི་ལ་ཁང་པ་ཡོད་རེད་འདི་ལ་ཐོབ་ན་འགྲིག་གི་མ་རེད་ཟེར་ཡ་དང་ཡང་མ་ཐོབ་ངེས་ཅིག་ཐོབ་དགོས་ངེས་ཅིག་ལྷག་བཞག་འདི་ཚུད་མི་འདུག་ཟེར་ཚུད་མི་འདུག་ཟེར་ཡ་དེ་འདྲ་ཡོད་པ་ཡིན་ན་འདིའི་གོ་སྐབས་དེ་ཕུལ། སྐྱོན་འདོན་མཁན་བྱུང་བ་ཡིན་ན་ང་ཚོ་ཞིབ་འཇུག་བྱེད་ཀྱི་རེད་སྐྱོན་མ་བཏོན་པ་ཡིན་ན་སྐྱོན་འདོན་མཁན་མ་བྱུང་བ་ཡིན་ན་ཞིབ་འཇུག་བྱེད་དགོས་ཡ་ཡོད་མ་རེད་པ། ད་འདི་གས་ཚང་མ་བྱས་ཚར་ནས་མཐའ་མའི་གི་ཐོ་གཏན་འབེབས་བྱས་ཚར་བའི་རྗེས་ལ་འོ་ད་འདི་འགྲིག་འདུག་འགྲིག་མི་འདུག་ཟེར་ནས་རྩ་བ་ཉིད་ནས་གསུང་ས་མེད་པ་ཅིག་ང་ཚོ་ལམ་ཁ་ཅིག་བཟོ་དགོས་ཀྱི་འདུག། མདོར་ན་སྐབས་བཅུ་དྲུག་པའི་བཀའ་ཤག་གིས་བཙན་བྱོལ་བོད་མི་ཡི་གཞིས་ཆགས་ཁག་སྲ་བརྟན་ཡོང་ཆེད་ཐབས་ཤེས་ཡོད་དགུ་རྩལ་སྤྲུགས་འཐེན་བཞིན་ཡོད་པ་སྲིད་སྐྱོང་མཆོག་གིས་གསུངས་ཤིང་གཞིས་ཆགས་སྲ་བརྟན་གྱི་ལས་གཞིའི་ཐོག་བོད་མིའི་སྒྲིག་འཛུགས་གཏན་འཇགས་མ་དངུལ་ནས་འགྲོ་གྲོན་གཏོང་མི་དགོས་པར་བཀའ་ཤག་སྐབས་བཅུ་དྲུག་པས་ད་བར་བསགས་བཞག་པའི་ཧིན་སྒོར་ས་ཡ་སུམ་བརྒྱ་དགུ་བཅུ་ཡོད་པ་ནས་འགྲོ་གྲོན་གཏང་གི་ཡོད་པ་མ་ཟད་ཁམས་པ་ས་སྐྱ་སོགས་ཀྱི་ལས་གཞིའི་ཐོག་ཕྱི་རྒྱལ་གྱི་རོགས་ཚོགས་ཁག་ལ་འབོད་སྐུལ་ཞུས་ཡོད་པ་འགྲེལ་བརྗོད་གནང་སོང། གཙོ་བོ་དེ་ས་ཆ་དང་འབྲེལ་བ་ཡོད་པས་མ་གཏོགས་ཁང་པ་རྒྱག་དང་ལམ་ཁ་རྒྱག་དང་ཆུ་དང་གློག་དང་ཁྱེད་རང་གཅིག་ང་ཚོ་གཞན་པ་ནས་རོགས་ཚོགས། ད་ཡོང་གི་ཡོང་གི་བྱས་བྱས་ད་རིང་ཨ་མི་རི་ཀར་འགྲོ་དུས་སྐད་ཆ་བཤད་པ་ཡིན་དེ་ནང་བཞིན་རྒྱལ་ཁབ་གཞན་པ་ལ་སྐད་ཆ་བཤད་བཞག་ཡོད་རྒྱལ་ཁབ་གཅིག་ད་ལྟ་གྲོས་ཚོགས་དེ་ཚར་བ་དང་ཚུར་ཡོང་གི་ཡོད། གཞན་ཡང་ཁ་རྩང་ཕྱི་ཚེས་བཅུ་དྲུག་ཉིན་གྱི་གྲོས་ཚོགས་ལས་རིམ་ཐོག་བོད་ནང་གི་ཛ་དྲག་གནས་སྟངས་ལ་གཞུང་འབྲེལ་གདུང་སེམས་མཉམ་བསྐྱེད་ཀྱི་གྲོས་ཆོད་དོན་ཚན་དྲུག་ཡོད་པ་སྤྱི་མོས་ཀྱིས་གཏན་འབེབས་གནང་བའི་ནང། བོད་བསྟན་སྲིད་མི་རིགས་ཆེད་ལུས་སྲོག་བློས་གཏོང་གནང་མཁན་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱི་ལྷག་བསམ་དང་སྙིང་སྟོབས་ལ་ཡི་རངས་དང་ཤུལ་ལུས་གཉེན་འབྲེལ་ཡོངས་ལ་ཐུགས་གསོ་ཞུ་རྒྱུ་དང། རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་བོད་ནང་དྲག་གནོན་གདུག་རྩུབ་ཅན་གྱི་སྲིད་བྱུས་རྣམས་འཕྲལ་དུ་མཚམས་འཇོག་དགོས་པ། པན་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གིས་གཙོས་པའི་བཙོན་འོག་ཏུ་སྡུག་སྦྱོང་མྱོང་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་གང་མགྱོགས་ཀློད་གྲོལ་གཏང་དགོས་པ། དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་རྒྱ་ནག་གཞུང་དང་ལྷན་དུ་བོད་རྒྱ་འབྲེལ་མོལ་བྱ་རྒྱུ་ཡི་གྲ་སྒྲིག་ཡོད་ཀྱང ྋགོང་ས་མཆོག་ཞལ་བཞུགས་པའི་སྐབས་སུ་བོད་རྒྱའི་དཀའ་རྙོག་ཐག་གཅོད་མ་བྱས་པར་མ་འོངས་པར་ཛ་དྲག་གནས་ཚུལ་ག་རེ་བྱུང་ཡང་དེ་ཡི་འགན་འཁུར་ཆ་ཚང་རྒྱ་ནག་གཞུང་ལ་ཡོད་པ་སྤྱི་མོས་ཀྱིས་གྲོས་ཆོད་བཞག་འདུག་པ་མ་ཟད་རྒྱ་གར་གཞུང་མང་གཉིས་གཙོས་པའི་བོད་དོན་རྒྱབ་སྐྱོར་གནང་མཁན་གཞུང་དང་ཚོགས་སྒེར་བཅས་ཀྱིས་བོད་ཀྱི་གནས་སྟངས་ཛ་དྲག་ཏུ་འགྱུར་བའི་སྐབས་དེར་རོགས་རམ་གནང་བར་བཀའ་དྲིན་བླ་མེད་དུ་ཆེ་ཞེས་ཞུ་རྒྱུ་དང་མཐའ་མ་བོད་དོན་བདེན་པའི་འཐབ་རྩོད་དང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་རྣམས་མི་ཉམས་རྒྱུན་འཛིན་ཐོག་བོད་མི་རྣམས་ཀྱི་ཆིག་སྒྲིལ་གྱི་ནུས་པ་གོང་མཐོར་གཏོང་རྒྱུར་ཕྱོགས་ཡོངས་ནས་ཕྱར་གྲུ་མཉམ་འདེགས་བྱ་དགོས་པ་བཅས་ཀྱི་སྤྱི་མོས་ཀྱི་གྲོས་ཆོད་བཞག་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

བོད་མི་གཞོན་སྐྱེས་དེ་དག་ནི་རྒྱ་སྐད་གང་འཚམས་ཤེས་མཁན་དང་སློབ་གྲྭ་ཆེན་མོ་ལ་འགྲོ་མ་ཐུབ་མཁན། ཡང་ན་སློབ་གྲྭ་ཆེན་མོ་ལ་འགྲོ་ནའང་ལས་ཀ་རག་མེད་མཁན་དེ་འདྲ་ཡིན་འདུག་ལ། ཁོང་ཚོ་ནི་མགོ་ལོག་རྫོང་ཁག་དྲུག་ཡོད་པ་དེ་རྨ་ཆེན་རྫོང་དང་རྨ་སྟོད་རྫོང་དགའ་བདེ་རྫོང་དང་དར་ལག་རྫོང་པད་མ་རྫོང་དང་གཅིག་སྒྲིལ་རྫོང་བཅས་རྫོང་ཁག་དྲུག་ནས་ཡིན་འདུག་པ་གོང་ཞུས་བོད་ནང་གི་བོད་མི་དེས་མུ་མཐུད་འགྲེལ་བརྗོད་གནང་སོང། རྒྱ་ནག་གཞུང་འབྲེལ་གསར་ལམ་ཁག་མང་པོའི་ནང་ཡང་འདི་སྐོར་གྱི་གནས་ཚུལ་བཀོད་པའི་ནང། ལས་དེ་འདི་ན་མགོ་ལོག། མ་བཞག་ཐེམ་ཁུངས་དང་སྤྱོད་ཚུལ་འགན་སྲུང་ལས་ཁུངས་སམ། མ་བཅག་ལས་ཁུངས་ཞེས་པ་དེའི་རྒྱུད་ནི་ཁ་ཐུག་ཚོང་ངེས་ལ་རོགས་ཕྱུག་དང། དབུར་གཅོག་ལས་བཞག་ལང་ལོག་གི་རྒྱུད་ནི་རེ་ཁ་ཚིག་པ་ལས་ཀྱི་ཤེས་ཡིན་པ་དང། ད་རེས་སྤྱི་ཟླ་གསུམ་པ་གི་ཚེས་བཅད་ལྔ་བར་སྤྱི་ལོ་ཉིས་སྟོང་ཉེར་བཞི་རྩ་གསུམ་ལོ་ཐེངས་དང་པོ་ཞིང་ཆེན་ཚུ་རོག་ཏུ་ངག་ལས་པོ་ཐེངས་ཆ་ལེགས་ཐེངས་བརྩིས་པ་བརྒྱུད་ཆེད་ངག་ལས་བ་བརྒྱ་དང་བཅུ་གི་པོ་ཐེངས་བརྩིས་པ་ནི

བོད་དོན་ལས་འགུལ་བ་དང་རྩོམ་པ་པོ་བ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་རྒྱ་ནག་གཞུང་གི་སྲིད་ཇུས་དེ་ནི་བོད་མི་རིགས་ཀྱི་ཆོས་དང་རིག་གཞུང་སྐད་ཡིག་རྩ་མེད་བཟོས་ནས་མཐར་རྒྱ་ནག་གཅིག་གྱུར་ཡོང་ཡག་གི་དམིགས་ཡུལ་བཟུང་མཁས་པ་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་སོང། ཆོས་དང་རིག་གཞུང་སྐད་ཡིག་མ་འདྲ་བ་དག་རང་མཚུངས་ཀྱི་འདི་མི་བཟོ་ན་འདི་རྩ་མེད་བཟོ་ཡག་གི་དམིགས་ཡུལ་དེ་ད་ད་ལྟ་རྒྱ་ནག་གཞུང་གིས་རྒྱ་ནག་ཁྱོན་ཡོངས་མི་རིགས་གཅིག་དང་ཨ་ནི་སྐད་ཡིག་གཅིག་འདུ་ཤེས་བཟོ་ཡག་གི་བསམ་བློ་འདི་ད་ཁོང་ཚོ

དེ་སྔོན་ཕྱི་ཟླ་གསུམ་པའི་ཚེས་གསུམ་ཉིན་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་གྱི་མཱ་ན་ཧ་ཏན་གྲོང་སྡེའི་ཧྥོ་ལི་སྐུ་ཨེར་འགྲོ་ལམ་འདུས་སྡོད་ནས་བྷྲུག་ལེན་གྲོང་སྡེའི་སྦོ་རོ་ཧོལ་ཟེར་བའི་བར་ལ། ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་གི་སློབ་གྲྭ་ཁག་དང་མཐོ་སློབ་སོགས་ཀྱི་གཞོན་སྐྱེས་སློབ་ཕྲུག་བརྒྱ་ཕྲག་མང་པོས་གོམ་བགྲོད་ཀྱི་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་དང།

གོ་ལའི་ཁོར་ཡུག་གི་ཛ་དྲག་གནས་སྟངས་འགྲོ་བཞིན་པ་ལ་གཞིགས་པའི་འབྲེལ་ཡོད་གཞུང་གི་དཔོན་རིགས་སོགས་ནས་ཁོར་ཡུག་གི་ཐོག་ལ་དོ་སྣང་མཛད་བཞིན་མེད་པའི་སྐྱོན་བརྗོད་ཀྱི་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་དང། དེ་ནས་དེའི་རྗེས་སུ Fridays for Future ཟེར་བའི་ན་གཞོན་སློབ་ཕྲུག་གི་ཁོར་ཡུག་སྲུང་སྐྱོབ་ཚོགས་པ་དེ་འཛམ་གླིང་ཕྱོགས་ཡོངས་སུ་དར་ཁྱབ་བྱུང་ཡོད་པ་དང། ཁོར་ཡུག་གི་ཛ་དྲག་གནས་སྟངས་ཐོག་རྒྱལ་སྤྱིའི་འབྲེལ་ཡོད་དབུ་ཁྲིད་བཅས་ནས་དོ་སྣང་གིས་དགོས་ངེས་ཀྱི་སྲིད་ཇུས་ལག་ལེན་བསྟར་དགོས་པ་སོགས་ཀྱི་ངོ་རྒོལ་གྱི་ལས་འགུལ་སྤེལ་འགོ་བཙུགས་ཡོད་པ་རེད་གདའ། དེ་ནས་ད་རེས་ཀྱི་ལས་འགུལ་དེའི་སྐབས་སུ་ཁོར་ཡུག་སྲུང་སྐྱོབ་ལས་འགུལ་བ་དང་སློབ་ཕྲུག་སོ་སོའི་ལག་ཏུ་འབོད་ཚིག་སྣ་ཚོགས་འཁོད་པའི་འཕྲེད་དར་སོགས་འཕྱར་ནས་འཛམ་གླིང་གི་གནམ་གཤིས་འགྱུར་ལྡོག་གི་ཉེན་ཚབས་སྐོར་དང། གནམ་གཤིས་འགྱུར་ལྡོག་དེ་སྲིད་གཞུང་སོ་སོས་ལས་འགན་འཁུར་དགོས་པའི་འབོད་ཚིག་སོགས་བསྒྲགས་ནས་ངོ་རྒོལ་དང་གོམ་བགྲོད་ཀྱི་ལས་འགུལ་སྤེལ་གདའ། དེ་བཞིན་དེ་སྐབས་ཨ་རིའི་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་དོན་རྒྱབ་སྐྱོར་བ་བཅས་ནས་ཀྱང་ལས་འགུལ་དེའི་ནང་མཉམ་ཞུགས་གནང་གདའ། བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཉེན་ཚབས་འཛམ་གླིང་གི་ས་ཁུལ་གཞན་ལས་ཆེ་བ་ཡོད་པའི་སྐོར་དང་རྒྱ་ནག་དམར་པོའི་གཞུང་གིས་བོད་ནང་གཏེར་ཁ་སྔོག་འདོན་དང་བོད་ཀྱི་གཙང་ཆུ་ཁག་ལ་ཆུ་རགས་བརྒྱབ་པ་སོགས་ཀྱིས་བོད་ཀྱི་ཁོར་ཡུག་ལ་འབག་བཙོག་དང་ཉེན་ཁ་ཆེན་པོ་བཟོ་བཞིན་ཡོད་པའི་སྐོར་སོགས་ཀྱི་འཕྲེད་དར་སོགས་འཕྱར་ནས་ལས་འགུལ་དེའི་ནང་མཉམ་ཞུགས་གནང་གདའ།

བློ་བཟང་ཚེ་བརྟན་ལགས་སུ་བཅར་འདྲི་ཞུས་སྐབས་ཁོང་གིས་གསུངས་དོན་ལ། སོང་ཙང་ད། ལས་འགུལ་འདི་དམིགས་བསལ་ང་ཚོ་ད་ལྟ་བོད་པའི་གི་ད་ཁོར་ཡུག་གི་སྒང་ལ་ཏོག་ཙམ་དྲིལ་བསྒྲགས་སྤེལ་ཡག་དང་གོ་རྟོགས་སྤེལ་ཡག་ད་འདི་སྒང་ལ་རེད། གཙོ་བོ་ད་ད Fridays for Future། Fridays for Future འདི་ག་རེ་ཟེར་ན་རྒྱལ་སྤྱིའི་གཞོན་སྐྱེས་ཚོགས་པ་ཅིག་རེད་ཤག་ཁོ་རང་ཚོས་གི་ད Fridays for Future འདི་ད་སང་ཉིན་རོ་ཅིག་ན New York ལ་གོམ་བགྲོད་ཅིག་ཆགས་དགོས་རེད་ཁོ་རང་ཚོས་གི་ད Fridays for Future གི་བརྗོད་གཞི་གཙོ་བོ་འདི་ད་སྐད་ཆ་བཤད་ཡག་འདི་ཁོ་རང་ཚོས་ད། ཁོར་ཡུག་སྒང་ལ་རེད་ཤག་ཁོ་རང་ཚོ་ཁོར་ཡུག་སྒང་ལ་བགྲོ་གླེང་བྱེད་ཀྱི་ཡོད་རེད་ཁོ་རང་ཚོ་ཁོར་ཡུག་གི་སྒང་ལ་ད་ཅིག་གོམ་བགྲོད་བགྲོད་ཡ་ད་དེ་འདྲས་གང་བྱེད་ཀྱི་ཡོད་རེད་འདི་ཡིན་ད་སང་ང་རང་ཚོ་ཚོགས་མི་རེད SFT གི་ཚོགས་མི་རེད་ཡང་ཅིག་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཅིག་ཡང་དེ་འདྲས་གི Fridays for Future གི Rally ནང་ལ་ཅིག་མཉམ་ཞུགས་གནང་བྱས་ཡང་ནི་ཁོ་རང་ཚོ་གི་འཕྲེད་དར་ཚོ་དང་བོད་པའི་གི་ཁོར་ཡུག་སྒང་དང་ཁོར་ཡུག་སྲུང་སྐྱོབ་དང་བོད་པའི་གི་གཏེར་ཁ་སྔོག་འདོན་དང་མཉམ་ཞུགས་གནང་བྱས་ཡང་ནི་ཁོ་རང་ཚོར་གོ་རྟོགས་སྤེལ་དེ་འདྲས་གི་ང་ཚོ་གི་ལས་འགུལ་ཅིག་རེད་ལ།

བོད་དེ་འཛམ་གླིང་གི་ཡང་རྩེ་དང་བོད་ཀྱི་གངས་རི་རྣམས་ནི་འཛམ་གླིང་གི་ཆུའི་འབྱུང་ཁུངས་ཆེ་ཤོས་ཤིག་ཡིན་པར་མ་ཚད་ཨེ་ཤ་ཡ་མི་འབོར་དུང་ཕྱུར་གཉིས་བོད་ཀྱི་གཙང་ཆུ་ལ་ཐད་ཀར་འབྲེལ་བ་ཆགས་ཡོད་པ་དང་རྒྱ་ནག་གཞུང་གིས་བོད་ནང་ལ་ཆུ་མཛོད་ཚད་ལས་བརྒལ་བ་བརྒྱབ་ནས་ཁོར་ཡུག་ལ་ཉེན་ཁ་ཆེན་པོ་བཟོ་བཞིན་པ་དང་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཚད་གཞི་འཛམ་གླིང་གི་ས་གནས་གཞན་ལས་ལྡབ་གསུམ་གྱིས་མྱུར་བ་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་དོན་ལ།

བོད་རང་བཙན་སློབ་ཕྲུག་ཚོགས་པ་སོགས་བོད་ཀྱི་ཁོར་ཡུག་གི་ཆེད་དུ་ལས་འགུལ་སྤེལ་བཞིན་པ་ཚོས་བོད་ནང་འཛམ་གླིང་གི་ས་ཁུལ་གཞན་ལས་ལྡབ་གསུམ་གྱིས་མཐོ་སྒང་དུ་དྲོད་ཚད་ཆེ་རུ་འགྲོ་བཞིན་ཡོད་པ་དང། བོད་ཀྱི་གཙང་ཆུ་འཁྱགས་རོམ་དང་རྩྭ་ཐང་བཅས་རིམ་བཞིན་འཛད་སྟོང་དུ་འགྱུར་བཞིན་ཡོད་པ་དང། བོད་མཐོ་སྒང་དེ་ནི་འཛམ་གླིང་གི་བྱང་སྣེ་དང་ལྷོ་སྣེ་གཉིས་ཀྱི་རྗེས་སུ་འཁྱགས་རོམ་མང་ཤོས་དང་ཨེ་ཤ་རྒྱལ་ཁབ་བཅུ་ཙམ་ལྷག་གི་ནང་བོད་ནས་འབབ་པའི་གཙང་ཆུ་ཁག་ལ་བརྟེན་ནས་འཚོ་གནས་མཛད་བཞིན་ཡིན་པ་དང། ཡིན་ནའང་བོད་དང་བོད་མི་རྣམས་ལ་བོད་ཀྱི་ཁོར་ཡུག་སྐོར་བཤད་དབང་མེད་པར་རྒྱ་ནག་དམར་ཤོག་གཞུང་གི་དམ་དྲག་སྟངས་འཛིན་མཛད་བཞིན་པ་སོགས་ཀྱི་འཕྲེད་དར་འཕྱར་བ་དང་གཏམ་བཤད་གནང་ནས་དེ་རིང་ཁོར་ཡུག་གི་གོམ་བགྲོད་ལས་འགུལ་དེ་ནང་མཉམ་འཇུག་གནང་གདའ། སྤྱིར་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་བ་ཡིན་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཨ་རིའི་རྒྱལ་ས་ཝ་ཤིང་ཐོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། ཨ་ནི་དེ་རིང་གི་ལས་རིམ་གཙོ་སྐྱོང་བ་ང་བློ་བཟང་ཆོས་འཕེལ་ཡིན། ཨ་ནི་རྣམ་པ་ཚོ་གིས་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།